རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་ཀེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་དྲུག་པའི་ཚེས་བདུན་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བདུན་པའི་ཚེས་ཉེར་ལྔ། རེས་གཟའ་མིག་དམར་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱེད་རྒྱུ་ཡིན་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། བྱང་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས། ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་པ་ཆེན་མོ་དང་མཇལ་འཕྲད་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་གི་བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ་བོད་ཀྱི་སྐད་ཡིག་རྒྱུན་འཛིན་དང། སི་ཤེས་ཡོན་སློབ་གསོའི་སྐོར་ནས་ཟབ་སྦྱོང་ཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་མཐར། ཁ་བ་ཅན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང་བ། རྒྱ་ཆེ་བའི་གསན་མཁན་རྣམ་པ་ང་ཀེ་ཐོ་ཡིན་ཞིང་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད། འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ཀྱིས། ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ། Miloslav Stasek དང་མཇལ་འཕྲད་གནང་ཡོད་པ་རེད་ལ། སྤྱི་ཟླ་བདུན་པའི་ཚེས་ཉེར་གཉིས་ཉིན། བྱང་ཨ་མེ་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད། རྣམ་རྒྱལ་མཆོག་གྲུབ་ལགས་ཀྱིས། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས་མཱལ་སི་ལཱ་བི་སི་ཏེ་སི་ཀི་དང་མཇལ་འཕྲད་གནང་ནས། སྐབས་དེར་སྐུ་ཚབ་དོན་གཅོད་མཆོག་གིས་ཅེག་སྤྱི་མཐུན་རྒྱལ་ཁབ་ནས་བོད་དང་བོད་མིའི་རྩ་དོན་ཐད་ཚད་མཐོའི་རྒྱབ་སྐྱོར་གནང་དང་གནང་བཞིན་པར་ཐུགས་རྗེ་ཆེ་ཞུ་བ་དང་མཉམ་དུ། ཅེག་སྤྱི་མཐུན་རྒྱལ་ཁབ་ཀྱིས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང་རང་ཐག་རང་གཅོད་སྲུང་སྐྱོབ་བྱེད་པའི་ཐོག་འཛམ་གླིང་སྟེང་སྲིད་དབང་སྒེར་གཅོད་ཀྱི་བྱ་སྤྱོད་ལ་ཁ་གཏད་གཅོག་བཞིན་པར་བསྔགས་བརྗོད་ཞུས་ཡོད་པ་རེད། ཡང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་སྐུ་ཞབས་མ་ལེ་སི་ལཱ་བི་སི་ཏེ་སི་ཀི་ལགས་ཀྱིས། ཁོང་རྒྱ་གར་དུ་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་གནང་བའི་སྐབས་སུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཞལ་མཇལ་བྱེད་རྒྱུའི་སྐལ་བ་བཟང་བོ་ཐོབ་པའི་གོ་སྐབས་བྱུང་བ་དྲན་གསོ་གནང་བ་དང་མཉམ་དུ། ཁོང་གིས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བོད་མིའི་རང་དབང་གི་ཆེད་དུ། མུ་མཐུད་དུ་རྒྱབ་སྐྱོར་གནང་རྒྱུ་ཡིན་པའི་སྐོར་ནན་བརྗོད་གནང་ཡོད་པ་རེད། སྤྱི་ཟླ་བདུན་པའི་ཚེས་ཉེར་གསུམ་ཉིན། རྒྱ་གར་རྒྱལ་ས་ལྡི་ལིར། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལྷན་འཛོམས་ཀྱིས། རྒྱ་གར་ནང་བོད་དོན་གོ་རྟོགས་སྤེལ་ཕྱོགས་སྐོར་གྱི་གནད་འགག་ཆེ་བའི་ཚོགས་འདུ་ཞིག་སྐོང་ཚོགས་གནང་ཡོད་པ་རེད་ལ། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་འཁོད་པར་གཞིགས་ན། ཟླ་འདིའི་ཚེས་ཉེར་གསུམ་ཉིན། རྒྱ་གར་རྒྱལ་ས་ལྡི་ལིའི་སྐུ་ཚབ་དོན་གཅོད་ལས་ཁུངས་སུ། རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་སྙིང་པོའི་རྒྱལ་ཡོངས་ཚོགས་གཙོ། རིན་ཆེན་མཁའ་འགྲོ་ཁེར་མེད་ལགས་ཀྱི་གཙོ་སྐྱོང་འོག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུའི་ནང་དུ། ལྡི་ལིའི་སྐུ་ཚབ་དོན་གཅོད་བློ་བཟང་ཤཱ་སི་ཏྲི་ལགས་དང་ཕྱི་དྲིལ་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་བའི་ཟུང་འབྲེལ་ཚོགས་གཙོ་བླ་མ་ཆོས་འཕེལ་བཟོད་པ་ལགས་སྐུ་ཞབས Surinder Kumar ལགས་དང Arvind Nikose ལགས་གཞན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་བའི་ས་གནས་འབྲེལ་མཐུད་པ་དང་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་པ་ལས་བྱེད་བཅས་མཉམ་ཞུགས་གནང་ཡོད་པ་རེད། ཚོགས་འདུའི་ཐོག་ཏུ། སྐུ་ཞབས་རིན་ཆེན་མཁའ་འགྲོ་ལགས་ཀྱིས། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི། སྡེ་ཚན་ནང་མར་ལེགས་བཅོས་གནང་རྒྱུ་གལ་ཆེ་བའི་སྐོར་དང། ཚོགས་པ་དེ་ཉིད་བོད་མིའི་རང་དབང་འཐབ་རྩོད་ལ། གལ་གནད་ཆེན་པོ་ཞིག་ཆགས་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་མ་ཟད། ཚོགས་འདུའི་དམིགས་ཡུལ་གཙོ་བོ་གཉིས་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གམ། ཁོང་གི་སྐུ་ཚབ། ཡང་ན་བོད་མིའི་སྒྲིག་འཛུགས་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར། གྲོས་མོལ་སླར་གསོ་ཡོང་ཐབས་དང། རྒྱལ་སྤྱི་དང་རྒྱ་གར་གྱི་དཔོན་རིགས་ལ་གནོན་ཤུགས་སྤྲད་པའི་ཐོག་ནས། རྒྱ་ནག་གཞུང་གིས་བོད་རྒྱ་ཞི་མོལ་ལ་ཞུགས་རྒྱུར་སྐུལ་འདེད་གཏོང་རྒྱུ་ཡིན་ཞེས་གསུངས་པ་རེད་ལྡི་ལིའི་སྐུ་ཚབ་དོན་གཅོད་བློ་བཟང་ཤཱ་སི་ཏྲི་ལགས་ནས་འཕགས་བོད་གཉིས་ཀྱི་ལོ་རྒྱུས་ཀྱི་འབྲེལ་བར་ནན་བརྗོད་དང་མཉམ་དུ་རྒྱ་གར་གཞུང་དམངས་གཉིས་ནས་བོད་མི་མང་ལ་འདས་པའི་ལོ་ངོ་བཅུ་ཕྲག་དྲུག་གི་རིང་རྒྱབ་སྐྱོར་དང་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་པ་དང། ཚོགས་འདུའི་ཐོག་གཙོ་བོ་དེ་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་གཅིག་པའི་ཚེས་ཉེར་བརྒྱད་ནས་ཉེར་དགུ་བར་འཚོགས་པའི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་བདུན་པའི་ནང་ལས་འཆར་གྲོས་ཆོད་གཏན་འབེབས་གནང་བ་ཁག་གླེང་སློང་གནང་སྟེ། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་ལམ་སྟོན་འོག་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་འབྲེལ་གྱིས་ལས་དོན་སྤེལ་ཕྱོགས་ཐད་ལ་འཆར་འགོད་དང། གཞན་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་དམིགས་ཡུལ་དང་སྒྲོམ་གཞི་ལས་དོན་བྱེད་ཕྱོགས་ཀྱི་རྩ་འཛིན་སྒྲིག་གཞིར་བསྐྱར་བཅོས་གནང་སྒོ་ཁག་གནང་ཡོད་པ་རེད། དེ་དང་འདྲ་བར་ཚོགས་བཅར་བ་རྣམས་ཀྱིས་རྒྱ་གར་མི་སེར་ལ་བོད་དོན་གྱི་གོ་རྟོགས་སྤེལ་རྒྱུའི་གལ་གནད་དང། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན

བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་དང་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་གོ་སྒྲིག་བཞེས་ཏེ། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གསུམ་སྟེ་རེས་གཟའ་ཉི་མའི་ཉིན་གུང་རྒྱབ་ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ནས་ལྔ་དང་ཕྱེད་ཀའི་བར་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་འོག་མའི་ནང་དུ། བློ་གསལ་སྐྱེད་ཚལ་གྱི་དགེ་རྒན་དང་ཕ་མ་རྣམས་ལ་བོད་ཀྱི་སྐད་ཡིག་རྒྱུན་འཛིན་དང།

ཨེ་མོ་རི་ཡ་གཙུག་ལག་སློབ་གཉེར་ཁང་གི་ཆོས་ལུགས་སྡེ་ཚན་གྱི་སློབ་དཔོན་ཆེན་མོ། འབུམ་རམས་པ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དང། SEE ཤེས་ཡོན་སློབ་གསོའི་ཟབ་སྦྱོང་གི་འབྲེལ་མཐུད་པ། བརྩོན་འགྲུས་བསམ་འཕེལ་ལགས་གཉིས་ཀྱིས། SEE ཤེས་ཡོན་སློབ་གསོའི་སྐོར་ལ་ཟབ་སྦྱོང་གནང་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཆོ་ལོ་ཆོས་འཕེལ་ཡིན།

ཚེ་རིང་བོ། ལོ་བརྒྱ་དང་བཅུ་གྲངས་ཤིག་སྡོད་ཐུབ་ཀྱི་རེད། ཁྱོད་རང་ཚོ་གི་ངོས་ནས་དད་པ་དང་དམ་ཚིག་གཡོ་བ་མེད་པར་མུ་མཐུད་ནས། སྟོན་པ་བཅོམ་ལྡན་འདས་ཀྱི་ནང་པའི་དགེ་སློང་ཟིག་གིས་ཉམས་ལེན་གནང་བ་དང། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཙོ་བོར་བྱས་ནས་ཉམས་ལེན་གནང་གི་ཡོད་པ་ནང་བཞིན་ཁྱོད་རང་ཚོས་ཀྱང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གང་ཐུབ་ཐུབ་ཀྱིས་བསམ་བློ་ཐོངས། ཚེ་རབས་ནས་ཚེ་རབས། ངེས་ཤེས་རྙེད་པ་ཞིག་དང། མཐར་རྫོགས་པའི་སངས་རྒྱས་ཐོབ་པ་ཟིག་ཡོང་བ་བརྒྱ་ཆ་གི་བརྒྱ་ཐག་ཆོད་པ་རེད་ཟེར། བཀའ་བསྩལ་གནང་མཛད་བཞུགས། ཐེངས་འདིར ྋགོང་ས ྋརྒྱལ་བ་རིན་པོ་ཆེ་གི་ལ་དྭགས་རྒྱལ་ས་གླེ་གི་ཕྱོགས་གི་མཛད་འཆར་གཙོ་བོ་ཞིག་ནི་ལ་དྭགས་ཞི་བའི་ཚལ་གསུང་ཆོས་ར་བ་གི་ནང་ཉིན་གསུམ་གི་རིང་བཀའ་ཆོས་གནང་རྒྱུ་དེ་ཆགས་ཀྱི་ཡོད་པར་སོང་ས་གནས་གི་ཡུལ་མི་མང་པོ་ཞིག་གིས་དང་བླངས་ཞབས་ཕྱི་ཞུས་ཡོད་པའི་ཁོངས་ནས་ཁག་ཅིག་ལ

ཞོགས་པ་ཆུ་ཚོད་དང་པོ་ནས་ཉལ་བ་ནས་ཡར་ལངས་ཏེ་ཞོགས་པའི་ཆུ་ཚོད་བདུན་པ་གི་བར་དུ་འབྲས་སིལ་ཆ་ཚང་བསྒྲུབ་ཀྱིན་འདུག་རྒྱལ་བ་རིན་པོ་ཆེ་གི་བཀའ་དབང་བཀའ་ཆོས་ཐོབ་པ་དང་མི་དམངས་ལ་ཞབས་ཕྱི་བསྒྲུབ་རྒྱུ་བྱུང་བས་སེམས་པ་ཧ་ཅང་གི་སྐྱིད་པོ་བྱུང་ཞེས་འགྲེལ་བརྗོད་བྱས་འདུག་ཞི་བའི་ཚལ་གསུང་ཆོས་རྭ་བར་ཆོས་ཞུ་བ་ཁྲི་ཕྲག་བརྒལ་བ་སླེབས་ཡོད་དེ། གསུང་ཆོས་ཚར་བའི་རྗེས་ལ་གད་སྙིགས་ཡང་མང་པོ་ཡོད་དེ། དཔལ་མཛེས་དབང་མོ་ལགས་ཀྱི་འགན་ཁུར་གྱི་འོག་ཏུ་དང་བླངས་ན་གཞོན་བདུན་ཅུ་ཙམ་ཡོད་པ་ཚང་མས་གད་སྙིགས་གཙང་བཟོ་བའི་ལས་དོན་བསྒྲུབས་ཡོད་པའི་ཐད་ལ་དཔལ་མཛེས་དབང་མོ་ལགས་ཀྱིས་གསུངས་རྒྱུར།
ྋགོང་ས ྋརྒྱལ་བ་རིན་པོ་ཆེ་ལ་དྭགས་ཀྱི་ཕྱོགས་སུ་དུས་ནམ་ཞིག་ལ་ཞབས་སོར་འཁོད་ཚེ་ས་གནས་ཀྱི་བོད་མི་ཚོ་ལ་ལོགས་སུ་བཀའ་སློབ་སྩལ་གྱི་ཡོད་པ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་གི་ཉིན་ལ་དྭགས་བོད་ཁྱིམ

རྒྱ་ནག་གི་ངོས་ནས་ཐེ་ཝན་ལ་དམག་འཐབ་བྱེད་པ་ན་དེར་གདོང་ལེན་བྱེད་ཕྱོགས་ཀྱི་སྐོར་ནས། རེས་གཟའ་ཟླ་བའི་ཉིན་ཐེ་ཝན་གཞུང་གིས་ལོ་འཁོར་དམག་སྦྱོང་ཞིག་བྱས་ཡོད་པ་རེད། ཕྱི་ཚེས་ཉེར་བཞི་ཉིན་ཐེ་ཝན་གྱི་རྒྱལ་ས་ཐེ་པེ་ནས་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བར་གཞིགས་ན། རེས་གཟའ་ཟླ་བའི་ཉིན་ཐེ་ཝན་གཞུང་གིས་རྒྱ་ནག་གི་འཐབ་རྒོལ་ལ་ཁ་གཏད་གཅོག་རྒྱུའི་གྲ་སྒྲིག་གི་ཆེད་དུ། ལོ་འཁོར་དམག་སྦྱོང་གནང་ཡོད་པ་དང། སྐབས་དེར་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གཙོ་བྱས་པའི་ཐའེ་ཝན་བྱང་ཕྱོགས་ཀྱི་གྲོང་ཁྱེར་ཁག་ནང་ཉིན་རྒྱབ་ཆུ་ཚོད་དང་པོ་དང་ཕྱེད་ཀ་ཙམ་ནས་དུས་ཡུན་སྐར་མ་སུམ་ཅུའི་རིང་ཕྱི་རོལ་གྱི་རྒྱ་ལམ་ཐོག་རླངས་འཁོར་འགྲོ་མི་ཆོག་པ་དང་མི་དམངས་རྣམས་ཕྱི་ལ་མ་ཐོན་པར་རང་ཁྱིམ་དུ་སྡོད་དགོས་པ་སོགས་གྲོང་ཁྱེར་སྒོ་བརྒྱབ་པའི་ཉེན་བརྡའི་གློག་བརྡ་བཏང་ཡོད་པ་རེད། ཉེན་བརྡའི་གློག་བརྡ་དེ་ནི་མི་དམངས་ཀྱི་བདེ་ཐང་གི་ཆེད་དུ་ཡིན་པ་སོགས

ནམ་རྒྱུན་ཐའེ་ཝན་ནི་རྒྱ་ནག་དང་ཁ་བྲལ་ཐབས་མེད་པའི་རྒྱ་ནག་གི་མངའ་ཁོངས་ཡིན་ཚུལ་བརྗོད་བཞིན་པ་དང། ཐའེ་ཝན་གཞུང་གིས་དེར་ངོ་རྒོལ་བྱེད་ཀྱི་ཡོད་ནའང། འདས་པའི་ལོ་གསུམ་ཙམ་གྱི་རིང་རྒྱ་ནག་གིས་ཐའེ་ཝན་མངའ་ཁུལ་དུ་དམག་སྦྱོང་བྱས་ཏེ་འཇིགས་སྐུལ་ཤུགས་ཆེན་བྱེད་བཞིན་ཡོད་ལ། ལྷག་པར་དུ་ལོ་རྗེས་མའི་ནང་དུ་ཐའེ་ཝན་གྱི་སྲིད་འཛིན་འོས་དམིགས་སུ་བཞེངས་མཁན་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་གཞོན་པ་སྐུ་ཞབས་ཝི་ལི་ཡམ་ལེ་ལགས་ཟླ་བ་རྗེས་མའི་ནང་ཨ་མེ་རི་ཀར་ཕེབས་འཆར་ཡོད་པ་དེར་རྒྱ་ནག་གཞུང་གིས་ཉེན་བརྡ་གཏོང་རྒྱུའི་ཤུགས་ཆེ་རུ་བཏང་ཡོད་པ་དང། ཐའེ་པེའི་ནང་བཅར་སྡོད་ཨ་མི་རི་ཀའི་ཕྱི་འབྲེལ་དཔོན་རིགས་མཐོ་གྲས་ཤིག་ནས། མི་རིང་བར་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ཨ་རིའི་ས་ཐོག་ཏུ་ཕེབས་རྒྱུ་ཡིན་པར་རྒྱ་ནག་གཞུང་ངོས་ནས་འཐབ་འཁྲུག་སློང་གཞིའི་བྱ་སྤྱོད་མི་སྤེལ་བའི་སྐུལ་མ་བྱས་ཡོད་པ་རེད། རྒྱ་ནག་གིས་སྟོབས་ལྡན་རྒྱལ་ཁབ་བདུན་དང་ཡོ་རོབ་མཐུན་ཚོགས་ལ་རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བྱང་ཀོ་རི་ཡར་བཀལ་བའི་ཉེས་ཆད་ལག་བསྟར་ནན་མོ་བྱ་རྒྱུ་ཡིན་ལུགས་བཤད་ཡོད་པ་རེད་རོའེ་ཊར་གསར་འགྱུར་ལས་ཁུངས་ཀྱིས་ཕྱི་ཚེས་ཉེར་བཞི་ཉིན་གནས་ཚུལ་བཀོད་དོན། རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བྱང་ཀོ་རི་ཡར་བཀལ་བའི་ཉེས་ཆད་ལག་བསྟར་ནན་མོ་བྱ་རྒྱུ་ཡིན་ལུགས་བཤད་ཡོད་འདུག་ལ། དེ་ནི་སྟོབས་ལྡན་རྒྱལ་ཁབ་བདུན་དང་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་བྱང་ཀོ་རི་ཡས་རྒྱ་ནག་གི་མཚོ་ཁུལ་བེད་སྤྱད་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བྱང་ཀོ་རི་ཡར་བཀལ་བའི་ཉེས་ཆད་ལས་གཡོལ་ཐབས་བྱེད་ཀྱི་ཡོད་པར་བཀག་འགོག་བྱ་དགོས་པའི་འཕྲིན་ཡིག་བཏང་བར་ལན་འདེབས་བྱས་པ་ཞིག་ཡིན་པ་རེད་ལ། རེས་གཟའ་པ་སངས་ཉིན་བཏང་བའི་འཕྲིན་ཡིག་དེའི་ནང་དུ། བྱང་ཀོ་རི་ཡས་རྒྱ་ནག་གི་སན་ཤ་བའི་མཚོ་ཁུལ་དུ་མུ་མཐུད་ནས་སྣུམ་སྐྱེལ་གྲུ་གཟིངས་མང་བོ་སྦས་ཡིབ་ཀྱིས་ཉེས་ཆད་ལས་གཡོལ་ཐབས་བྱེད་ཀྱི་ཡོད་པའི་སྐོར་བཀོད་ཡོད་པ་རེད་ལ། གནད་དོན་དེའི་སྐོར་ནས་སྟོབས་ལྡན་རྒྱལ་ཁབ་བདུན་སྟེ་ཨ་མེ་རི་ཀ་དང་ཁེ་ན་ཌ། ཨིན་ཇི་དང་འཇར་མན། ཧྥ་རན་སི་དང་ཨི་ཐ་ལི། ཉི་ཧོང་བཅས་ལས་གཞན། ཨོ་སི་ཀྲུ་ལི་ཡ་དང་སུ་ཝི་སི། ལྷོ་ཀོ་རི་ཡ་དང་ཡོ་རུབ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་དང་མཉམ་འབྲེལ་གྱིས། གྲོས་ཆོད་ཡིག་ཆ་ཞིག་གཏན་འབེབས་གནང་ཡོད་འདུག་ལ། གཏན་འབེབས་ཀྱི་ཡིག་ཆ་དེ་ནི། བདུན་ཕྲག་འདིར་རྒྱ་ནག་གི་མཐོ་རིམ་འཐུས་ཚབ་ཚོགས་ཆུང། བྱང་ཀོ་རི་ཡར་མ་སོང་བའི་སྔོན་ཏག་ཏག་ལ། གྲོས་མཐུན་གྱི་མཚན་རྟགས་བཀོད་ཡོད་པ་ཞིག་ཡིན་པ་རེད། རྒྱ་ནག་ནང་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་དཀའ་ངལ་འཕྲད་པའི་རྗེས་སུ། ད་ལྟ་རྒྱ་ནག་ནང། དཔལ་འབྱོར་སླར་གསོའི་ཆེད། རྒྱ་ནག་གཞུང་གིས་དཔལ་འབྱོར་ཡར་རྒྱས་ལ་དམིགས་པའི། མཐུན་འགྱུར་དང་སྲིད་ཇུས་གཏན་འབེབས་བྱ་རྒྱུ་ཡིན་པའི། ལས་འཆར་ཁས་ལེན་བྱས་ཡོད་ལུགས་རོའི་ཁྲིར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད། འཛམ་གླིང་དུ་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཨང་གཉིས་པ། རྒྱ་ནག་ནང་དུ། རྒྱལ་ནང་དང་རྒྱལ་སྤྱི་གཉིས་ཀའི་ཐད། ཅ་དངོས་ཀྱི་དགོས་མཁོ་དང། ཉོ་ཚོང་གི་ཚད་གཞི་ཉུང་དུ་ཕྱིན་ནས། ད་ལོའི་ལོ་དཀྱིལ་མཚམས་བར། དཔལ་འབྱོར་གྱི་འཕེལ་ཚད་ཧ་ཅང་དམའ་རུ་སོང་བར་བརྟེན། དཔལ་འབྱོར་བསྐྱར་གསོའི་ཆེད་དུ་གཞུང་ཕྱོགས་ལ་མཐུན་རྐྱེན་བཟོ་སྐྲུན་བྱེད་དགོས་པའི་གནོན་ཤུགས་སླེབས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་འགྱུར་ཟེར་བའི་གནས་ཚུལ་ལུང་འདྲེན་བྱས་པའི་ནང་དུ། ཉེ་ཆར་སྲིད་འཛིན་ཞི་ཅིན་ཕིན་གྱི་གཙོ་སྐྱོང་འོག་རྒྱ་ནག་གི་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུ་ཞིག་འཚོགས་ཤིང། ཚོགས་འདུའི་ཐོག་རྒྱ་ནག་ནང་ཁུལ་དུ་ཅ་དངོས་ཉོ་ཚོང་གི་ཚད་གཞི་དམའ་རུ་སོང་བ་དང། བཟོ་ཚོང་ལས་ཁང་རྣམས་ཀྱི་ཚོང་ལས་གཉེར་ཕྱོགས་ལ་དཀའ་ངལ་འཕྲད་པ་དང་གཞན་དཔལ་འབྱོར་ཐད་ལ་ཕྱིའི་ཁོར་ཡུག་གི་དཀའ་རྙོག་ལ་སོགས་པའི་གནད་དོན་དུ་མའི་དཀའ་ངལ་ཞིག་འཕྲད་བཞིན་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་དག་ལ་གདོང་ལེན་བྱ་ཐབས་ཀྱི་སྲིད་ཇུས་གཏན་འབེབས་བྱེད་རྒྱུ་ཡིན་ལུགས་བཤད་ཡོད་པ་རེད་ཆབ་སྲིད་གྲོས་ཚོགས་ཀྱི་ཚོགས་འདུའི་ནང་དུ་དཔལ་འབྱོར་འཕེལ་རྒྱས་ལ་དམིགས་ནས་རྒྱ་སྒོར་གྱི་རིན་ཐང་དང་སྔོན་རྩིས་ལ་སྟངས་འཛིན་ནན་མོ་བྱ་རྒྱུ་དང་རྒྱལ་ཁབ་ནང་དུ་དངོས་ཟོག་གི་ཚོང་འབྲེལ་འཕེལ་རྒྱས་ཆེད་དུ་མང་ཚོགས་ཀྱི་གླ་འབབ་དང་ཡོང་འབབ་སྤར་ཆ་བྱ་རྒྱུ། གཞན་མ་རྩ་འཛུགས་རྒྱུའི་ལས་གཞི་རྒྱ་ཆེར་གཏོང་རྒྱུ། ས་ཁང་གི་སྒྲིག་གཞི་བསྐྱར་བཅོས་ལ་སོགས་པའི་ལས་འཆར་མང་བོ་ཞིག་ལག་བསྟར་བྱ་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་ཡོད་པ་རེད། སྲིད་འཛིན་ཞི་ཅིན་ཕིང་གིས་ལོ་འདིའི་ནང་དུ་རྒྱལ་ནང་གི་དཔལ་འབྱོར་ཡར་རྒྱས་ཀྱི་དམིགས་འབེན་དོན་དུ་འཁྱོལ་ཐབས་བྱ་རྒྱུ་ཡིན་ལུགས་ཀྱང་བཤད་ཡོད་པ་རེད། གནས་ཚུལ་ནང་དུ་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོར་རྒྱ་ནག་གི་དཔལ་འབྱོར་འཕེལ་ཚད་དེ་བརྒྱ་ཆ་ལྔའི་དམིགས་ཚད་བཟུང་ནའང་ལོ་འདིའི་མགོ་སྟོད་ཀྱི་འཕེལ་ཚད་ལ་བལྟས་ན། དམིགས་ཚད་དམའ་མོ་དེའང་འགྲུབ་མི་ཐུབ་པའི་ཉེན་ཁ་ཡོད་པ་མ་ཟད། དཔལ་འབྱོར་དཔྱད་ཞིབ་པ་ཁག་གིས་རྒྱ་ནག་གཞུང་གིས་དཔལ་འབྱོར་འཕེལ་རྒྱས་ཀྱི་སྲིད་ཇུས་གཏན་འབེབས་བྱས་ནའང། རྒྱ་ནག་རྒྱལ་ཡོངས་ཀྱི་བུ་ལོན་གྱི་ཚད་གཞི་མཐོ་རུ་འགྲོ་བཞིན་པའི་དབང་གིས། ལམ་སང་དཔལ་འབྱོར་གྱི་འཕེལ་ཚད་དེ་མྱུར་སྐྱོབ་བྱེད་རྒྱུའི་རེ་བ་དེ་ཙམ་ཆེན་པོ་མེད་པའི་སྐོར་གསུངས་ཡོད་པ་རེད། དེ་རིང་གི་ཁ་བ་ཅན་ཞེས་པའི་ལེ་ཚན་ནང་དུ། བོད་ཀྱི་རྒྱལ་ས་ལྷ་སའི་ཞོལ་རྡོ་རིང་ཕྱི་མའི་ཞིབ་འཇུག་གི། གྲུབ་འབྲས་གསར་བ་ཞིག་གི་སྐོར། བསོད་ནམས་ཚེ་རིང་གིས་ངོ་སྤྲོད་བྱས་པ་ཞིག་ལ་བསྐྱར་དུ་གསན་རོགས་གནང།

ང་ཚོས་བོད་ཀྱི་ལོ་རྒྱུས་ཡིག་ཚང་ཁག་ལ་ཕྱིར་མིག་ཅིག་བལྟས་ཚེ། བོད་ཀྱི་ལོ་རྒྱུས་མཁས་པ་ཚོས་པོ་ཏཱ་ལ་གི་ཞོལ་གྱི་རྡོ་རིང་ཕྱི་མ་འདི་ས་ཆ་གང་དུ་བཙུགས་ཡོད་མེད་ཕར་ཞོག་ཐ་ན་རྡོ་རིང་གི་ངོས་ཀྱི་ཡི་གེའང་ཆ་ཚང་བ་ཞིག་ངོ་བཤུས་བརྒྱབ་སྟེ་ཡིག་ཐོག་ལ་ཕབ་མེད། དཔེར་ན་གཅིག་སྟོང་སུམ་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོར་བརྩམས་པའི་བུ་སྟོན་ཆོས་འབྱུང་དང། གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ལོར་བརྩམས་པའི་རྒྱལ་རབས་གསལ་བའི་མེ་ལོང། གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོར་བརྩམས་པའི་དེབ་ཐེར་དཔྱིད་ཀྱི་རྒྱལ་མོ་གི་གླུ་དབྱངས་བཅས། ལོ་རྒྱུས་ཀྱི་དེབ་ཐེར་གལ་ཆེན་པོ་གང་འདྲ་ཞིག་ཡིན་རུང་རྡོ་རིང་དེ་འདྲ་ཞིག་བཙུགས་ཡོད་པའི་ལོ་རྒྱུས་ཙམ་མ་གཏོགས་རྡོ་རིང་གི་ཐོག་གི་ཡི་གེ་གི་མ་ཡིག་ཅིག་ཀྱང་ཇི་མ་ཇི་བཞིན་དུ་བཤུས་མེད་པ་ལྟ་བུ་ཡིན། དེ་ནི་ལྷ་ས་གི་ཞོལ་རྡོ་རིང་ཙམ་མིན་པར་བོད་ཀྱི་ས་ཁུལ་ཁག་གི་རྡོ་རིང་གཞན་ཁག་ཅིག་ཀྱང་དེ་མཚུངས་རེད། དཔེར་ན་དུས་རབས་བཅུ་དྲུག་པ་གི་སྐབས་སུ་བོད་ཀྱི་མཁས་པ་དཔའ་བོ་གཙུག་ལག་ཕྲེང་བ་གིས་བརྩམས་པའི་ཆོས་འབྱུང་མཁས་པའི་དགའ་སྟོན་དུ་སངས་རྒྱས་ཆོས་ལུགས་བོད་ལ་དར་སྤེལ་བྱས་པ་དང་འབྲེལ་བ་ཆེ་བའི་བཙན་པོ་ཁྲི་སྲོང་ལྡེ་བཙན་གྱི་བཀའ་གཙིགས་རྣམ་པ་གཉིས་དང། དེའི་སྲས་བཙན་པོ་ཁྲི་ལྡེ་སྲོང་བཙན་གྱི་བཀའ་གཙིགས་བཅས་གསུམ་ཆ་གི་མ་ཡིག་ཁ་ཚང་བཅས་དྲངས་ཡོད་པ་མ་གཏོགས། རྡོ་རིང་གཞན་རྣམས་ཀྱི་མ་ཡིག་ནི་བཀོད་མེད་ལ། ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་གི་སྐོར་བཤད་སྐབས། རྡོ་རིང་དེའི་ཐོག་གི་མ་ཡིག་ཇི་མ་ཇི་བཞིན་དུ་བཤུ་ཐུབ་མཁན་ཞིག་ཡོད་ན་དེ་བཤུ་རོགས་གནང་ཞེས་རེ་སྐུལ་ཙམ་མ་གཏོགས་བྱས་མེད་པ་ལྟ་བུ་ཡིན། དེས་ན་པོ་ཏཱ་ལ་གི་མདུན་གྱི་ཞོལ་རྡོ་རིང་ལྟ་བུར་མཚོན་ན། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ཀྱི་ལོར་དབྱིན་ཇི་རྒྱལ་ཁབ་ཀྱི་མི། Charles Bell། གྱིས་ཐེངས་དང་བོར་རྡོ་རིང་འདིའི་ཡི་གེ་དང་ལོ་རྒྱུས་ཆ་མི་ཚང་བ་ཞིག་རྩོམ་སྒྲིག་བྱས་ཡོད་པ་དང། དེ་ནས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་ཀྱི་ནང་དུ། བོད་དུ་བཞུགས་པའི་དབྱིན་ཇི་གཞུང་གི་སྐུ་ཚབ་དང་རྗེས་ནས་བོད་ཀྱི་རིག་གཞུང་ལ་ཉམས་ཞིབ་གནང་མཁན Hugh Richardson ནི་རྡོ་རིང་འདིར་ཞིབ་འཇུག་ཞིབ་ཕྲ་བྱེད་མཁན་གྱི་ཞིབ་འཇུག་པ་ཐེངས་དང་བོ་དེ་ཡིན་པའི་ངོས་འཛིན་བྱེད་བཞིན་ཡོད། དེ་ནས་རྒྱ་ནག་གི་བོད་རིག་པའི་མཁས་པ་ཝང་ཡོ་དང། ཁུལ་ཝུན་ཉི་ཁྲིན་ཅན་ཟེར་བ་སོགས་རྒྱ་རིགས་ཁག་ཅིག་གིས་ཀྱང་པོ་ཏཱ་ལ་གི་མདུན་གྱི་ཞོལ་རྡོ་རིང་ཕྱི་མ་གི་ངོས་སུ་རྡོ་རིང་གི་ཡི་གེ་དེ་དག་ལ་དམིགས་བསལ་དུ་ཞིབ་འཇུག་བྱས་ཡོད་མོད། ཡིན་ནའང་ཁོང་ཚོ་སུ་ཞིག་ཡིན་རུང་ཞོལ་རྡོ་རིང་ཕྱི་མ་དེ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་སྐབས་ལ་ས་ཆ་གཞན་ཞིག་ནས་གནས་སྤར་ཏེ་ཡོང་ནས་ཕོ་བྲང་པོ་ཏཱ་ལ་གི་མདུན་ལ་བཙུགས་པ་ཞིག་ཡིན་པའི་ཐེ་ཚོམ་དང་དོགས་སློང་བཅས་རྩ་ནས་བྱས་མེད། དེས་ན Austria རྒྱལ་ཁབ་ཀྱི་ཞིབ་འཇུག་པ Guntram གྱིས་རྡོ་རིང་དེ་ནི་ས་ཆ་གཞན་ཞིག་ནས་སྤོར་ཡོང་བ་ཇི་ལྟར་ཤེས་པ་རེད་དམ་ཞེས་པའི་དྲི་བ་འདི་འདོན་རྒྱུ་གལ་ཆེན་པོ་རེད། Guntram ལགས་ཀྱིས་ཞོལ་རྡོ་རིང་གི་གནས་གཞི་ཨ་མ་དེ་ཇི་ལྟར་རྙེད་པའི་དཔྱད་རྩོམ་ཤོག་གྲངས་ལྔ་ཅན་པ་དེའི་གཞི་འཛིན་ས་གཙོ་བོ་ནི་ཕོ་བྲང་པོ་ཏཱ་ལ་གི་ནང་གི་ལྡེབས་རིས་རེད། དེ་ཡང་ཉིས་སྟོང་བདུན་ལོ་ནས་བཟུང་ཁོང་གིས་གནས་ཚུལ་འདི་ཐོག་མར་གླེང་སློང་བྱས་ཡོད་ཅིང་ཁོང་གིས་ཟེར་ན། ཞོལ་རྡོ་རིང་ཕྱི་མ་ནི་ཐོག་མ་ནས་པོ་ཏཱ་ལ་གི་མདུན་ལ་བཙུགས་པ་ཞིག་མིན་པ་ནི་གཅིག་ནི་ཕོ་བྲང་པོ་ཏཱ་ལ་གི་ནང་གི་ལྡེབས་རིས་ཀྱི་ཐོག་ཏུ་རྡོ་རིང་དེ་ནི་ཀྲི་ཞེས་པའི་ས་ཆ་ནས་ལྷ་ས་གི་གཙང་པོ་བརྒྱུད་དེ་དབོར་བཞིན་པའི་རི་མོ་དང་ཡི་གེ་ཡོད་པ་དང། གཉིས་ནི་རྡོ་རིང་གི་ངོས་ཀྱི་ཡི་གེ་གི་ནང་དུའང་ཀྲི་གི་རྡོ་རིང་ཞེས་གསལ་པོར་བྲིས་ཡོད་པ་དེས་རྡོ་རིང་འདིར་ཞིབ་འཇུག་གནང་མཁན་གྱི་སྔོན་བྱོན་མཁས་པ་དཔེར་ན་དབྱིན་ཇི་གི་མི Hugh Richardson གྱིས་དེ་ནི་ཡིག་ནོར་ཞིག་ལ་ངོས་འཛིན་བྱས་ཡོད་པ་སོགས་ཀྱི་རྒྱུ་མཚན་ལུང་དྲངས་ཏེ་རྡོ་རིང་དེ་ནི། ཐོག་མར་ལྷ་ས་གི་ཉེ་འགྲམ་གྱི་ཀྲི་ཞེས་པའི་ས་ཆ་དེར་བཙུགས་ཡོད་པར་བཤད་ཡོད་པ་དང། དེ་ནས་ཉིས་སྟོང་བརྒྱད་གི་ལོར་ས་གནས་རང་ལ་རྟོག་དཔྱོད་དུ་སོང་བའི་སྐབས་སུ་ཞོལ་རྡོ་རིང་ཕྱི་མ་ཐོག་མར་འཛུགས་ས་ནི་ཀྲི་ཞེས་པའི་ས་ཆ་དེ་ཡིན་པ་མ་ཟད་ས་ཆ་དེའི་ནང་གི་གནས་གང་ཞིག་ཡིན་པའང་ཏག་ཏག་ངོས་འཛིན་བྱེད་ཐུབ་ཡོད་པའི་སྐོར་བྲིས་ཡོད། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང།
དེ་ནས་དྲ་ཐོག་ཏུ་ཁྱབ་པའི་བོད་ཡིག་གི་སྒྱུར་རྩོམ། ཤུལ་བཞག་འཁྱམས་པོ། ལྷ་ས་གི་ཞོལ་རྡོ་རིང་གི་གནས་གཞི་དང་པོ་རྙེད་པ་ཞེས་པ་དེ་ནི་ཐོག་མར་ཉིས་སྟོང་བཅུ་ཐམ་པ་གི་ལོར Orientation ཞེས་པའི་དུས་དེབ་ཀྱི་ཐོག་ཏུ་སྤེལ་ཡོད་ཅིང། ཤ་བོ་མཁའ་བྱམས་ལགས་ཀྱིས་དབྱིན་ཡིག་ནས་བོད་ཡིག་ཏུ་བསྒྱུར་ཏེ་བོད་ནང་གི་བཙན་པོ་ཞེས་པའི་བོད་ཡིག་གི་དྲ་ཚིགས་དེ་གཙོ་བྱས་པའི་རྒྱལ་ཁབ་ཕྱི་ནང་གི་བོད་ཡིག་གི་བརྒྱུད་ལམ་ཁག་ཏུ་ཁྱབ་སྤེལ་བྱུང་ཡོད། དེང་སང་རྡོ་རིང་འདི་ཞོལ་ལྕགས་རི་གི་ཕྱི་ལོགས་སུ་གནས་ཡོད་ལ་མཐའ་འཁོར་དུ་ར་བ་གྲུ་བཞི་གིས་བསྐོར་བས་གནས་མཇལ་བ་ཚོས་རྡོ་རིང་གི་ཡི་གེ་ལ་རྒྱང་མཇལ་ཙམ་མ་གཏོགས་རྩིབ་ལ་འགྲོ་མི་ཐུབ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོར་རྡོ་རིང་འདི་ནི་པོ་ཏཱ་ལ་གི་འཛུགས་སྐྲུན་དང་བཅས་འཛམ་གླིང་རིག་གནས་སྲུང་སྐྱོབ་ཚན་པ་གི་གྲས་སུ་ཚུད་ཡོད། རྡོ་རིང་འདི་ནི་པོ་ཏཱ་ལ་གི་ཞོལ་དུ་གནས་པས་ན། རྡོ་རིང་འདིའི་མིང་ལ་དེང་སང་ཡོངས་གྲགས་སུ་ཞོལ་རྡོ་རིང་ཞེས་འབོད་བཞིན་ཡོད། ཕོ་བྲང་པོ་ཏཱ་ལ་གི་མདུན་ན་རྡོ་རིང་འདི་ཁོ་ན་ཙམ་མིན་པར་ད་དུང་ཡང་རྡོ་རིང་གཞན་ཞིག་ཀྱང་ཡོད་པས་ས་ཆ་གི་གནས་བབ་ལ་བལྟས་ཏེ་གཅིག་གི་མིང་ལ་ཞོལ་རྡོ་རིང་ཕྱི་མ་དང་གཞན་པ་དེའི་མིང་ལ་ཞོལ་རྡོ་རིང་ནང་མ་ཞེས་འབོད་བཞིན་ཡོད། ཞོལ་རྡོ་རིང་ཕྱི་མ་འདི་ནི་ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་དེ་ལས་ལོ་རྒྱུས་རིང་བོ་ཡོད། ཡིན་ནའང་རྒྱུ་མཚན་ཅི་ཞིག་གི་རྐྱེན་གྱིས་ཡིན་པ་མི་ཤེས་མོད། ཕོ་བྲང་པོ་ཏཱ་ལ་གི་མདུན་གྱི་རྡོ་རིང་འདི་ལས། ལྷ་ས་གི་ཇོ་ཁང་གི་མདུན་གྱི་རྡོ་རིང་དེ་ལ་ཞིབ་འཇུག་བྱེད་མཁན་དང་དོ་སྣང་བྱེད་མཁན་ངོ་སྤྲོད་བྱེད་མཁན་བཅས་མང་བོ་བྱུང་ཡོད། དཔེར་ན་རྒྱ་ནག་གི་བོད་རིག་པ་ཝང་ཡའོ་ཟེར་བ་དེའི་བུད་མེད། རྒྱ་མིང་ལ་ཁྲེན་ཅན་དང་བོད་མིང་ལ་བསོད་ནམས་སྐྱིད་ཟེར་བ་དེས་བསྒྲིགས་པའི་བོད་ཀྱི་རྡོ་རིང་ཡི་གེ་དང་དྲིལ་བུ་གི་ཁ་བྱང་ཟེར་བའི་དཔེ་ཆ་དེར་མཚོན་ན། ལྷ་སའི་ཇོ་ཁང་གི་མདུན་གྱི་རྡོ་རིང་དེ་ཨང་དང་པོར་བཞག་ཡོད་པ་མ་ཟད་རྡོ་རིང་གི་མིང་ལའང

དེ་ནས་རིམ་གྱིས་རྒྱལ་པོའི་བློན་སྟག་སྒྲ་ཀླུ་ཁོང་ནི་རྒྱ་ནག་གི་རྒྱལ་ས་ཁྲང་ཨན་ལ་དམག་འདྲེན་པའི་དམག་དཔོན་དུ་བསྐོས་ཏེ་བོད་དམག་གིས་རྒྱ་ནག་གི་རྒྱལ་ས་ཁྲང་ཨན་བཟུང་བ་བཅས་ལ་བརྟེན་ནས་རྡོ་རིང་དེ་འདྲ་ཞིག་བཙུགས་པའི་འགྲེལ་བཤད་བརྒྱབ་ཡོད་པ་དང། རྡོ་རིང་གི་བྱང་ངོས་སུ་བློན་ཆེན་སྟག་སྒྲ་ཀླུ་ཁོང་གི་བུ་རབས་ཚ་རྒྱུད་རྣམས་ཀྱི་ཐོབ་དང་གོ་ས་བདེ་སྡུག་བཅས་སོགས་གཏན་འབེབས་ཀྱི་ཡིག་ཆ་བཀོད་ཡོད་པ་རེད། དེ་རིང་དུས་ཚོད་ཀྱི་དབང་གིས་ལེ་ཚན་གཏོང་མཚམས་འདིར་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་བཀོད་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐད་ཐུག་དང།